ད་ལྟའི་ཆར་ང་ཚོའི་ས་གནས་གཞུང་བརྒྱད་དེར་མི་འབོར་མང་ཤོས་ཡོད་སའི་ས་ཁུལ་ཡིན་པ་དང་ནད་པ་མང་ཤོས་ཡོད་ས་ཡིན་པས་དགོས་ངེས་ཅན་གྱི་ལས་མི་ཡིན་ན་མ་གཏོགས་རང་ཉིད་ཀྱི་ཁྱིམ་ལས་ཕྱིར་ཐོན་མི་ཆོག་པ་ཡིན། ང་ཚོས་དམ་བསྒྲགས་ལག་བསྟར་དེའི་བརྒྱུད་ས་གནས་དེ་ཚོ་ལས་ནད་འབུ་ས་གནས་གཞན་ལ་ཁྱབ་གདལ་མི་ཡོང་བའི་རེ་བ་བྱེད་ཀྱི་ཡོད། དེ་བཞིན New South Wales ནང་ལོ་བཅོ་བརྒྱད་ཡན་ཅན་གྱི་མི་ཚང་མས AstraZeneca སྨན་ཁབ་རྒྱག་ཆོག་པ་ཡིན་འདུག་ནིའུ་སཱུཐ་ཝེལ་མངའ་སྡེའི་ནང་ཡོད་བཞིན་པའི་ནད་པ་སུམ་ཆ་གཉིས་ཙམ་ཞིག་ལོ་ན་བཞི་བཅུ་མན་ཅན་ཡིན་པ་དང། ནད་པ་ཁྱོན་བསྡོམས་ཉིས་སྟོང་བཞི་བརྒྱ་ལས་ལྔ་བརྒྱ་བཞི་བཅུ་ཙམ་ཞིག་ལོ་ཉི་ཤུ་ནས་ཉི་ཤུ་རྩ་དགུ་བར་ཅན་ཡིན་པ་ཐོན་ཡོད་འདུག་མངའ་སྡེའི་འཕྲོད་བསྟེན་སྤྱི་ཁྱབ་ལྕམ Kerry Chant ལགས་ཀྱིས་ནད་དེ་ཁྱབ་པ་ལས་འགོག་སྲུང་ཆེད་ཚང་མས་ངེས་པར་དུ་སྨན་ཁབ་རྒྱག་དགོས་ཞེས

ད་ལྟའི་ཆར་ང་ཚོའི་རྒྱལ་ཁབ་ཁྱོན་ཡོངས་ལ་ཏོག་ནད་ཀྱི་ཛ་དྲག་ཆགས་མེད། དེ་སྔོན་ང་ཚོས JobKeeper རོགས་དངུལ་སྤྲོད་སྐབས་དེ་རྒྱལ་ཡོངས་སུ་དུས་གཅིག་ལ་ཟླ་བ་དྲུག་རིང་མཁོ་སྤྲོད་བྱས་ཡོད། ད་ལྟའི་གནས་སྟངས་འོག་ང་ཚོས་རོགས་སྐྱོར་སུ་ལ་སྤྲོད་དགོས་པ་དང་ས་གནས་གང་ལ་དམིགས་དགོས་པ་བསམ་འཆར་བྱེད་ཀྱི་ཡོད་པས་རོགས་དངུལ་དེ JobKeeper ལས་སྟབས་བདེ་བ་ཡོད། ཡང་དེ་རིང་རེས་གཟའ་པ་སངས་ཉིན New South Wales ནང་ནད་པ་གསར་པ་བརྒྱ་དང་བདུན་ཅུ་དོན་བདུན་དང Victoria ནང་ནད་པ་གསར་པ་གཉིས་ཐོན་ཡོད་འདུག་དེ་བཞིན Brisbane ནང་ལོ་ན་བཅུ་བདུན་ཅན་གྱི་སློབ་ཕྲུག་ཞིག་ལ་ཏོག་ནད་ཡོད་པ་ཐོན་ནས་འབྲེལ་ཡོད་ཀྱི་སློབ་གྲྭ་དེ་སྒོ་བརྒྱབ་ཡོད་པ་དང། མངའ་སྡེའི་འཕྲོད་བསྟེན་ལྷན་ཁང་གིས་ནད་འབུའི་འབྱུང་ཁུངས་དང་ནད་པ་དང་འབྲེལ་ཆགས་པ་རྣམས་རྩད་གཅོད་བཞིན་པ་ཡིན་འདུག་ཁྱེད་ཀྱིས་ནད་ཡམས་སྐབས་འཕྲོད་བསྟེན་དང་འབྲེལ་བའི་གནས་ཚུལ་དང། གཞུང་གི་རོགས་རམ་སྐོར་བོད་སྐད་ནང་གསན་གཟིགས་གནང་བར sbs.com.au/coronavirus དུ་བསྐྱོད་གནང་རོགས། གནས་ཚུལ་དེ་ནི SBS གི་གསར་འགོད་པ Peggy Giakoumelos ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ལྷན་རྒྱས་ལ་ཞུ་རྒྱུར། ནིའུ་སཱོཐ་ཝེལ་མངའ་སྡེའི་ནང་ད་ལྟའི་ཆར་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཉེན་ཁ་ཚབས་ཆེན་འཕྲད་བཞིན་ཡོད། གལ་ཏེ་ཁྱེད་རང་སིད་ནི་ཁྱབ་ཁོངས་དང་རི་སྔོན་པོ། Central Coast། Wollongong། Shellharbour། སོགས་ཀྱི་ས་ཁུལ་དུ་གནས་སྡོད་ཡོད་ཚེ་གནད་དོན་གལ་ཆེ་ཆེ་མ་གཏོགས་ཁྱིམ་དུ་སྡོད་དགོས་པ་དང་ཁྱིམ་དུ་འགྲུལ་པ་གདན་འདྲེན་བྱེད་མི་ཆོག་པ་ཡིན། གལ་ཏེ་ཁྱེད་རང་བདེ་པོ་མེད་པ་ཡིན་ཚེ་དེ་མ་ཐག་ཏུ་ཏོག་ནད་ཡོད་མེད་བརྟག་དཔྱད་གནང་དགོས།